Tibet ལབ་ཡས་དེ་མེད་པར་བྱས་ནས་ཁོང་ཚོས། ཚིག་དེ་མེད་པར་བཟོ་རྩིས་བྱེད་ཀྱི་ཡོད་ནས་ད་ལུང་པ་ཕྱི་ལོག་ལ་ང་ཚོས་དེ་འདྲའི་བསྡུ་ཐབས་གང་ཡང་དུ་མེད་པ་ག་ཚོད་བཟོས་ནས།
བོད་དང་ལི་ཐོ་ནི་ཡ་གི་བར་དམིགས་བསལ་འབྲེལ་ལམ་ཡོད་པ་དང། ཡུལ་གྲུ་དེ་གཉིས་ཀར་དམར་ཚོགས་སྲིད་དབང་འོག་དཀའ་སྡུག་མྱོང་མཁན་གཅིག་མཚུངས་གི་རྒྱུད་རང་ཡིན་པས་བོད་མི་ཚོས་རྒྱ་ནག་ལ་ངོ་རྒོལ་གྱི་ཉམས་མྱོང་ལས་ཡུལ་དེ་གི་ལྷ་རྫ་སློང་ཞིང་ལི་ཐོ་ནི་ཡ་ནི་ཡུ་རོབ་ཡུལ་གྲུ་ཁག་ནང་ཐོག་མར་མངོན་གསལ་དོད་པོའི་ཐོག་རྒྱ་ནག་གཞུང་གིས་བོད་ལ་དྲག་གནོན་བྱས་པ་ཁ་གཏད་བྱེད་མཁན་ཡུལ་གྲུ་ཉག་ཅིག་དང། ཐའེ་ཝན་རང་བཙན་ངོས་ལེན་བྱས་པ་བཅས་ལ་བརྟེན་ཡུལ་དེ་གི་ནང་ཡོད་པའི་རྒྱ་ནག་གཞུང་ཚབ་སྒོ་བརྒྱབ་ཡོད་པ་རེད། བོད་མིས་རྒྱུན་རིང་རྒྱ་ནག་དམར་ཚོགས་གཞུང་ལ་ངོ་རྒོལ་གྱི་འཐབ་རྩོད་ཀྱི་ཁྲོད་ལི་ཐོ་ནི་ཡ་ནས་རྒྱབ་སྐྱོར་ཤུགས་ཆེ་གནང་མཁན་དེ་ཆགས་ཡོད་འདུག། འདི་ལོ་དགེ་བཤེས་མ་གི་རྒྱུགས་སྤྲོད་གནང་སྟེ་མདོ་ཕྱོགས་ཀྱི་དགེ་བཤེས་མ་དང་སྔགས་རམས་དགེ་བཤེས་མ་བཅས་ཐོན་ཏེ་ཕྱག་འཁྱེར་མཛད་སྒོ་གནང་ཡོད་པ་རེད། བོད་མིའི་དབུ་ཁྲིད་གོང་ས་མཆོག་གིས་བཀའ་སློབ་ལམ་སྟོན་ཕེབས་པ་གཞིར་བཟུང་རྒྱ་གར་དང་བལ་ཡུལ་ནང་གི་བཙུན་མ་གི་དགོན་སྡེ་ཁག་ནས་བཙུན་མ་རྣམས་ཀྱིས་གཞུང་ཆེན་བཀའ་པོད་ལྔ་ལ་ཐོས་བསམ་སློབ་གཉེར་གནང་སྟེ་སྤྱི་ལོ་ཉིས་སྟོང་བཅུ་དྲུག་ལོ་ནས་བོད་བརྒྱུད་ནང་བསྟན་གྱི་ལོ་རྒྱུས་ནང་ཆེས་ཐོག་མ་གི་དགེ་བཤེས་མ་རྣམས་འཐོན་ཐུབ་པ་བྱུང་བ་མ་ཟད་དགེ་བཤེས་མ་རྣམས་ཀྱིས་གསང་ཆེན་རྒྱུད་སྟོད་གྲྭ་ཚང་དུ་གསང་སྔགས་ཀྱི་གཞུང་ལའང་སློབ་གཉེར་སྦྱངས་བརྩོན་པ་གནང་བ་གི་འབྲས་རྟགས་སུ་སྤྱི་ལོ་ཉིས་སྟོང་བཅུ་དགུ་ལོ་ནས་ལོ་རྒྱུས་ནང་གི་སྔགས་རམས་པ་དགེ་བཤེས་མ་ཐོག་མ་ཁག་ཐོན་པ་བཞིན་འདི་ལོ་ཡང་སྤྱི་ཟླ་དང་པོ་གི་ཚེས་སུམ་ཅུ་ཉིན་སྔགས་རམས་པ་དགེ་བཤེས་མ་བཅུ་ཐོན་པ་ལ་མཛད་སྒོ་གནང་སྟེ་ཕྱག་འཁྱེར་སྩལ་ཡོད་པ་སོགས་བཙུན་མའི་ལས་འཆར་གྱི་འགན་འཛིན་སྣང་ས་ཆོས་སྒྲོན་ལགས་ནས་འགྲེལ་བརྗོད་གནང་ཡོད་པ་རེད། ང་ཚོ་མཛད་སྒོ་བྱེད་ཚུལ་འདིའི་ཐོག་ལ་འབྲེལ་བ་ཡོད་པ་ད་ལྟ་བཙུན་མའི་ལས་འཆར་གི་འགན་འཛིན་དང་དེ་བཞིན་གྱི་ད་ལྟ་དགེ་བཤེས་མ་སྤྱི་གི་དགེ་བཤེས་མ་ཚོགས་ཆུང་ང་ཚོ་རྒྱུན་གཏན་གྱི་དུ་སེར་དགོན་པ་སྤྱི་གི་བསྐོ་བཞག་བྱས་པའི་གི་དགེ་བཤེས་མ་གི་རྒྱུགས་སྤྲོད་ཚོགས་ཆུང་བྱེད་ཀྱི་ཡོད་རེད་འདི་གི་ཚོགས་གཙོ་དང་ཨ་ནི་དྲུང་ལས་ཐོག་དྲུང་ཡིག།

ཆོག་ཨ་ནི་གཙོ་བོ་ལ་དབུ་བཞུགས་གནང་བྱས་ནས་ཨ་ནི་ང་ཚོ་རྒྱུད་སྟོད་གྲྭ་ཚང་ལ་དུས་དུས་སྟབས་བདེ་ཅིག་ཞུས་པའི་ཐོག་ནས་ཨ་ནི་དགེ་བཤེས་མ་སྔགས་རམས་ཐོན་མཁན་ཚོ་ལ་ལག་འཁྱེར་གྲངས་བཅུ་དེ་དུས་ཕུལ་ཡོད་ཅེས་ཞུ་ཡས་ཡིན། ཡང་བོད་མིའི་དབུ་ཁྲིད་གོང་ས་མཆོག་གིས་སྤྱི་ལོ་ཉིས་སྟོང་ཉེར་བཞི་རྩ་སྲུང་ལོ་སྤྱི་ཟླ་ལྔ་པ་གི་ཚེས་བཅུ་ཟླ་ཉི་བཞུགས་སྐབས

ལྔ་བཅུ་ང་གཉིས་ཁོ་རང་ཚོ་གི་དང་འཆམ་པོ་གྲོགས་པོ་ཡིན་པ་གི་གཉིས་ལྔ་བཅུ་ང་བཞི། དམངས་གཙོ་ཡར་ཐོན་ཚོགས་པ་ལ་གྲོས་ཚོགས་འཐུས་མི་ལྔ་བཅུ་ང་གཅིག། གཞན་དག་དེ་ནས་ང་ཚོ་མི་དམངས་ཚོགས་པ་ལ་གྲོས་ཚོགས་འཐུས་མི་བརྒྱད་དེ་བྱུང་བ་ཡིན་དུས། གྲངས་ཀ་ཉུང་ཉུང་བརྒྱད་དེ་གིས་སུ་ལ་རྒྱབ་སྐྱོར་བྱས་པ་ཡིན་ན། དེ་གྲོས་ཚོགས་ཀྱི་གནས་ཚོགས་གཙོ་ཚོགས་ཞིག་ཆགས་ན་བྱེད་དགོས་ཀྱི་རེད། ཡིན་ན་ཡང་ཆབ་སྲིད་ཟེར་ཡ་དེ་གར་ཆགས་ནས་བྱོན་པ་ཡིན་ན། ཨ་ནི་ཚོན་མདོག་རེ་རྒྱག་དགོས་རེད། ག་རེ་ཟེར་ན། གཞུང་འཛིན་གྱི་དམངས་གཙོ་ཡར་ཐོན་ཚོགས་པ་དེ་ལྗང་ཁུ་ཚོགས་པ་ལབ་དགོས་རེད། ལྗང་ཁུ་དེ་རང་བཙན་ཤོག་ཁག་བརྩི་དགོས་རེད། དེ་ནས་གོ་མིན་ཏང་གི་ཕྱོགས་འགལ་ཚོགས་པ་དེ་ཚོགས་པ་སྔོན་པོ་བརྩི་དགོས་རེད་དེ་རྒྱ་ནག་མཉམ་དུ་ཐག་ཉེ་པོ་བརྩི་དགོས་དེ་ལ་ཚོགས་པ་དཀར་པོ་ཅིག་ཐོན་ཡོད་པ་རེད། ཁོ་རང་གི་ཕྱོགས་གཉིས་ཀ་ལ་ག་རུ་རྒྱབ་སྐྱོར་བྱས་པ་ཡིན་ནའི་ཡང་ཁོ་རང་སོ་སོ་གི་ཆབ་སྲིད་ཀྱི་ལངས་ཕྱོགས་མེད་པ་བརྟན་པོ་མེད་པ་ཅིག་བརྩི་བསྡད་ཡོད་པ་ཡིན་དུས་ཁོ་ཚོ་ཐག་ག་རུ་བཅད་པ་ཡིན་ན་ཞུས་པ་ཡིན་ན། ཁོ་རང་ཚོ་རང་གི་གྲོས་ཚོགས་ཚོགས་གཙོ་མི་རྐྱང་ཅིག་བཏོན་དེ་ག་རང་ལ་འོས་ཤོག་བླུག་གི་ཡིན་ཟེར། གལ་སྲིད་དེ་མ་ཐོབ་པ་ཡིན་ན་དེ་རྗེས་འོས་ཤོག་དེ་ཁོ་ཚོ་གི་རྩིས་མེད་བཏང་སྟེ་འོས་ཤོག་དེ་བླུག་གི་མེད་ཟེར་ཐག་བཅད་པ་རེད་དེ་འདྲ་བྱས་པ་ཡིན་ནའི་ཁོ་ཚོ་གྲོས་ཚོགས་ཀྱི་ཚོགས་གཙོ་བདམ་ལུགས་ཀྱི་ཆབ་སྲིད་ག་རུ་སོང་རུང་སྲིད་ཇུས་ཀྱི་ནང་དུ་འོས་ཤོག་དང་པོ་བླུག་པའི་སྐབས་སུ་ཨ་ནི་སུ་ལ་བརྒྱ་ཆ་ལྔ་བཅུ་ལས་མང་བ་ཐོབ་པ་ཡིན་ན་དེའི་ཚོགས་གཙོ་བྱ་ཡ་ཅིག་གལ་སྲིད་སུ་གཅིག་ལ་བརྒྱ་ཆ་ལྔ་བཅུ་ལས་ཐོབ་མེད་པ་ཡིན་ན་འོས་ཤོག་ཐེངས་མ་གཉིས་པ་དེ་བླུགས་པའི་སྐབས་སུ་ལ་དེ་ནས་མང་མོས་སུ་ལ་ཐོབ་པ་ཡིན་ན་ཨ་ནི་དེ་རྒྱལ་ཁ་ཐོབ་ཡ་ཡིན་པ་ཡིན་དུས་ཨ་ནི་ཆབ་སྲིད་ཚོགས་པ་ཆུང་ཤོས་གསུམ་པ་དེ་གིས་ཁོ་རང་ཚོ་སོ་སོ་གི་འོས་ཤོག་ཅིག་བཏོན་དེ་ག་ནང་བཞིན་གྱི་གཉིས་པ་བླུག་དུས་ཁོ་ཚོས་བླུག་ཡག་མེད་པར་ཐག་བཅད་ཡ་དེ་ལ་དེ་ནས་གོ་མིན་ཏང་ད་ལྟ་དེ་མི་ལྔ་བཅུ་ང་བཞི་ཡོད་པ་དེ་ཕྱོགས་འགལ་ཚོགས་པ་ལ་ཁེ་ཕན་ཆེན་པོ་ལེན་བསྡད་ཡོད་པ་ཡིན་དུས་ནི་དེ་ཧན་ཀོ་ཡུ་གྲོས་ཚོགས་ཀྱི་ཚོགས་གཙོ་དང་དེ་ག་ནང་བཞིན་གྱི་ཅང་ཆི་ཁྲེན་གོ་མིན་ཏང་གྱི་ཚོགས་གཙོ་གཞོན་པ་དེ་ཆགས་པ་རེད། ཐེ་ཝན་གྱི་ཕྱོགས་འགལ་གོ་མིན་ཏང་ཚོགས་པ་ནི་རྒྱ་ནག་དང་ཆབ་སྲིད་ལངས་ཕྱོགས་ཉེ་པོ་འཛིན་མཁན་དུ་ངོས་འཛིན་བྱེད་ཀྱི་ཡོད་པས། ད་རེས་ཐེ་ཝན་གྲོས་ཚོགས་ཀྱི་ཚོགས་གཙོ་དང་ཚོགས་གཞོན་གོ་མིན་ཏང་ཚོགས་པར་ཐོབ་པ་འདི།

ལྷག་པར་དུ་ཆབ་སྲིད་ཚོགས་པ་གང་ནང་ཡིན་པ་ཡིན་ནའི་ང་ཚོ་བོད་པ་ཚོ་ལ་ཚང་མ་གི་རྒྱབ་སྐྱོར་ག་ལ་གང་ས་ཡག་པོ་ཡོད་དེ་ཡ་གི་གནས་སྟངས་ཅིག་ཆགས་བསྡད་ཡོད་རེད་ཨ་ནི་དེ་ལས་ཡག་པ་ཅིག་ལ་ད་འཛིན་སྐྱོང་ལབ་དུས་ད་གཞུང་འཛིན་དང་ལ་ད་གཞུང་འཛིན་དེ་དམངས་གཙོ་ཡར་ཐོན་ཚོགས་པ་ལ་ཡོད་པ་ཡིན་ཙང་དེ་ནས་ཕྱི་སྲིད་གི་དབང་ཚད་ཡིན་ནའི་འདྲ་དེ་ག་ནང་བཞིན་གི་གཞུང་ནང་ལ་ཀྱི་དབང་ཚད་ཡོད་པའི་ལས་ཁང་ཁག་དང་མཉམ་དུ་འབྲེལ་བ་ཡག་པོ་ཡོད་དུས་ཨ་ནི་ང་ཚོས་བོད་དོན་གི་ཐོག་ལ་དེ་འདྲ་གི་ཏོག་ཙམ་གི་ཤུགས་རྐྱེན་དང

རྒྱལ་ཁབ་བརྒྱ་དང་དྲུག་ཅུ་རེ་གསུམ་གྱིས་སྐད་ཆ་བཤད་རྒྱུ་བརྩིས་པ་ལ་རྒྱལ་ཁབ་རེ་ལ་སྐར་ཆ་བཞི་བཅུ་ཞེ་ལྔ་མ་གཏོགས་གནང་མེད་པས་དེའི་ནང་ནས་རྒྱལ་ཁབ་བརྒྱ་དང་ཉི་ཤུ་ལྷག་ཙམ་གྱིས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པའི་གི་ཚབས་ཆེ་དེ་ལ་སྣང་མེད་གཏོང་བར་བརྩིས་ཡོད་ནའང། ཨ་རིའི་སྐུ་ཚབ་སོགས་ནས་དུས་ཡུན་ཐུང་ངུ་དེའི་ནང་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སྡུག་པོ་ཡོད་པ་ཐེར་འདོན་གནང་ཡོད་ལ། China's manipulation of the UN and the blatant abuse of the international system undermines the principles of justice, human rights, རྒྱ་ནག་གིས་མཉམ་འབྲེལ་རྒྱལ་ཚོགས་ལ་གཡོ་སྒྱུ་དེ་ནི་མཉམ་འབྲེལ་རྒྱལ་ཚོགས་ཀྱི་གཞི་རྩ་གི་ཁྲིམས་ལུགས་ལ་བརྗིད་ཆོག་གཏོང་ཐབས་བྱེད་ཀྱི་ཡོད་པ་དང་གནད་དོན་དེ་འདྲ་མི་ཡོང་བ་དང་སྡུག་ཏུ་མི་འགྲོ་བ་ལ་ཨ་རིས་གཙོས་པའི་རྒྱལ་ཁ་ཁག་ནས་འགན་སྲུང་ངེས་པར་དུ་གནང་དགོས་ཞེས་འབོད་སྐུལ་ཞུས་འདུག་ཉན་ཞིབ་དེ་ནི་ཨ་རིའི་གྲོས་ཚོགས་འོག་མའི་གི་འཐུས་མི་དང་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་གི་ཟུང་འབྲེལ་ཚོགས་གཙོ Chris Smith ལགས་ཀྱིས་ཚོགས་འདུའི་གཙོ་སྐྱོང་དང་གྲོས་ཚོགས་འཐུས་མི Ryan Zinke དང Zach Nunn སོགས་མཉམ་ཞུགས་ཀྱིས་གསུང་བཤད

ཨ་རིའི་དབུས་གསང་བའི་ལས་ཁུངས་ཨེཕ་པི་ཨའི་གི་འགན་འཛིན་གྱིས་རྒྱ་ནག་གི་དྲ་རྒྱ་གསང་མྱུལ་བས་ཨ་རིའི་གི་གནད་འགག་ཆེ་བའི་རྨང་གཞི་གི་འཛུགས་སྐྲན་ལ་གཏོར་བཤིག་གཏོང་རྒྱུ་གི་གྲ་སྒྲིག་བྱེད་བཞིན་པ་ཉེན་བརྡ་བཏང་འདུག་ཕྱི་ཟླ་དང་པོ་གི་ཚེས་སུམ་ཅུ་སོ་གཅིག་ཉིན་ཨ་རིའི་དབུས་གསང་བའི་ལས་ཁུངས་ཀྱི་འགན་འཛིན་ཁྲི་སི་ཏོ་ཕེར་རེ་གིས་ཨ་རིའི་གྲོས་ཚོགས་ཀྱི་ཉན་ཞིབ་ཐོག་ལྷན་རྒྱས་གསལ་བཤད་གནང་སྐབས། རྒྱ་ནག་གི་གཞུང་གི་རྒྱལ་ཇུའུ་ཨ་རིའི

བོད་ཀྱི་ས་ཁུལ་ཁག་ནང་གི་རྒྱ་མི་ཆེས་མཐོ་གི་དཔོན་རིགས་ཁག་ལ་ལས་གནས་ནས་ཚུད་པའི་གྱོད་གཞི་འཚོལ་གྱི་ཡོད་པའི་གནས་ཚུལ་དེས་རྒྱ་ནག་སྐམ་ས་ཆེན་པོ་ནང་གི་སྲིད་བྱུས་སྤེལ་བཞིན་པ་དེ་བོད་ནང་དུའང་ཅི་ཙམ་སྤེལ་གྱི་ཡོད་པ་མཚོན་གྱི་འདུག་ལ། དེའང་གདམ་ག་ལྡན་པའི་ཐོག་ནས་ཉེས་པ་གཏོང་གི་ཡོད་པ་ཞིག་མཐོང་གི་འདུག་ཅེས་ཨ་རིའི་བོད་ཀྱི་དོན་གཅོད་ཁང་གི་བོད་རིགས་འབྲེལ་མཐུད་པ་དང། བོད་རྒྱ་གཉིས་ཀྱི་གནས་ཚུལ་དབྱེ་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་ཀྱིས་གསུངས་སོང།

ཨོ་སི་མ་རེད། ཨོ་ཡིན་ནའི་ད་ལྟའི་དེ་རྒྱུ་མཚན་འདིར་མ་གཏོགས་ད་ཡང་གཟིགས་གཅིག་དེ་ག་རེ་བྱས་པ་རེད་ཟེར་ན་དེ་ན་ནས་འདི་བྱེད་དགོས་རེད་འདི་བྱས་ནས་ཐག་གཅོད་འདི་བྱས་ནས་ཐབས་གྲ་བྱེད་རིགས་གཅིག་ཞིབ་འཇུག་བྱེད་ཀྱི་ཡོད་རེད་ཟེར་ཨ་ནི་ཞིབ་འཇུག་བྱས་ནས་ཐ་མ་བཙོན་ཁང་བཅུག་ཡོད་རེད་ཡོད་མ་རེད་ལོ་ཚད་ག་ཚད་བཟོས་པ་རེད་དེ་གས་དེ་ཞབས་ཞུ་དེ་ཤ་ཤ་རྒྱག་གི་མ་རེད། ད་དེ་འདྲའི་ཐོག་ནས་བལྟས་ཡོང་རྒྱུ་རྡོག་རྡོག་ཏུ་ག་རེ་བསྟན་གྱི་ཡོད་རེད་ཟེར་ན་དེའི་ཟེར་མི་ཐུབ་མཁན་མི་དེ་གས་ག་གོ་ལོག་དེ་ཆབ་སྲིད་ཀྱི